འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག།
འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
བར་ལམ་བདུན་ཕྲག་གཉིས་ཀྱི་རིང་ལ་འཕྲོད་བསྟེན་གྱི་ལས་རིམ་འདི་ཡི་ནང་ལ་ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ཚན་རིག་ཞིབ་འཇུག་ཁང་འགའ་ཤས་ཤིག་གིས་བོད་ཀྱི་ཡོ་ག་དང་དེ་ཡང་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ཡིས་རང་གི་སློབ་མ་ཚོར་སློབ་བཞིན་པའི་རྫོགས་པ་ཆེན་པོའི་ཉམས་ལེན་ལས་སྒོ་གསུམ་གྱི་ཉམས་ལེན་ཞེས་པ་ཡི་ཐོག་ལ་ཞིབ་འཇུག་མཛད་པའི་འབྲས་བུ་ཡི་སྐོར་དང། དེ་ཡང་བོད་ཀྱི་ཡོ་གའི་ཉམས་ལེན་མཛད་པ་ཡི་བརྒྱུད་ནས་ནད་པ་རྣམས་གཉིད་ཡག་པོ་ཁུག་ཐུབ་རྒྱུ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་དང། སྨན་པ་སོགས་ལུས་སེམས་ལ་དཀའ་ངལ་ཆེན་པོ་ཡོད་པའི་ལས་བྱེད་པ་རྣམས་ཀྱིས་སྒོ་གསུམ་གྱི་ཉམས་ལེན་བྱེད་པའི་བརྒྱུད་ནས་སེམས་ལ་ཞི་བདེ་ཐོབ་པ་དང་ལུས་ཀྱི་ནུས་པ་རྒྱས་པ་སོགས་ཀྱི་སྐོར་ལ་རྒྱང་སྲིང་ཞུས་པ་ཞིག་ཡིན། ཐེངས་འདིའི་ལེ་ཚན་ནང་ཉམས་ལེན་དེ་ཅི་འདྲ་བྱས་ནས་སློབ་ཁྲིད་བྱེད་ཀྱི་ཡོད་པའི་སྐོར་ལ་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལ་བཅར་འདྲི་ཞུས་པ་ཞིག་ཕྱོགས་སྒྲིག་ཞུས་ནས་སྙན་སྒྲོན་ཞུ་གི་ཡོད། དེ་ཡང་ཁོང་གིས་སྒོ་གསུམ་གྱི་ཉམས་ལེན་ཟེར་བ་དེ་ཅི་འདྲ་བྱས་ནས་སློབ་ཁྲིད་གནང་གི་ཡོད་པའི་སྐོར་དང་དེའི་དགོས་པ་དང་དམིགས་ཡུལ་ངོ་སྤྲོད་གནང་བར། ང་ཚོ་གཅིག་བོད་ལ་ཡིན་ན་ཆ་བཞག་ན་ད་གཅིག་ལུས་ངག་ཡིད་གསུམ་གྱི་དཔེར་ན་ད་གཅིག་ཞོགས་པ་ལངས་བྱས་སྐོར་ར་བསྐོར་ཡ་རེད་ཕྱག་འཚལ་ཡ་རེད་གནས་སྐོར་འགྲོ་ཡ་རེད་ཚང་མ་གི་ང་ཚོ་བོད་པ་གཅིག་གི་གོ་དུས་གང་ལ་ཨོ་འདི་ད་དག་བདེན་པ་རེད་ད་དེ་ག་རང་རེད་དེ་ག་རང་རེད་དེ་ག་རང་རེད་ལབ་ཡ་ཅིག་ཧ་གོ་ཡ་ཅིག་རེད་པ་ད་ཕྱི་རྒྱལ་མི་ཕྱི་རྒྱལ་མི་ལ་ཕྱག་འཚལ་དགོས་ལབ་ན་ཕྱག་གོ་བསྐོར་ལ་མྱོང་བ་མ་རེད་འཚལ་མྱོང་བ་ཡང་མ་རེད་འཚལ་མཁན་གཅིག་མཐོང་ན་ཁྱད་མཚར་པོ་རེད་ཅིག་མཐོང་གི་ཡོད་རེད་པ་དེ་འདྲ་ཡིན་དུས་གང་ལ་ཐོབ་དེ་གང་ལ་ཁོང་ཚོ་ལ་ཕྱག་འཚལ་ཡ་འདྲ་བོ་དང་ཡང་ཅིག་སྡོམ་པ་བྱེད་ཡ་འདྲ་བོ་དང་བསྙེན་པ་བསགས་ཡ་འདྲ་བོ་དང་ཞེས་བསྐྱེད་རིམ་བྱེད་ཡ་འདྲ་བོ་དེ་འདྲའི། ཀྱི་དེའི་ཚེ་ཉམས་དེ་འདྲའི་གི་རིགས་ཀྱི་ཉམས་ལེན་དེ་དེའི་ཚེ་ཀྱི་ཁོང་ཚོ་ལ་ངོ་སྤྲོད་བྱེད་ཡ་དང་བྱེད་ཡ་དེའི་ཚེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་དུས་གང་ལ་ད་ང་ཚོ་གི། ད་ཉམས་ལེན་གཙོ་བོ་ཁོང་ཚོ་ལ་ངོ་སྤྲོད་བྱེད་ཡ་དེ་དེའི་ག་རེ་བྱེད་པ་ཟེར་ན་དེའི་ཚེ་ཀྱི། ཞི་གནས་འདྲ་བོ་བྱེད་ལབ། ད་གང་ལྟར་ལུས་ཀྱི་སྒོ་ནས་ཞི་གནས་འདྲ་བོ་བྱེད་ལབ་ངག་གི་སྒོ་ནས་ཞི་གནས་འདྲ་བོ་བྱེད་ལབ་སེམས་ཀྱི་སྒོ་ནས་ཞི་གནས་འདྲ་བོ་བྱེད་ལབ་པའི་སྐད་ཆ་རེད།

ག་དུས་ཡིན་ནའང་མ་ཁོམ་བསྡད་བྱས་བར་ད་ང་སྔོན་མ་དེ་འདྲ་དྲན་དགོས་ལུང་པ་ཁུག་ཀྱོག་ཧུ་ཤོའི་འགྲོ་གྲོང་གསེབ་ཅིག་ལ་འགྲོ་ཡིན། གྲོང་གསེབ་དེ་ཚོ་ལ་མི་དེ་ཚོ་དངོས་གནས་དྲང་གནས་ཀྱི་ཁ་ཡོད་དོན་དོན་དག་ཡོད་མཁན་གྱི་ལས་ཀ་དམིགས་བསལ་དེ་བྱེད་ཀྱི་འདུག་བསམ་བསམ་ད་གང་ཡང་མི་འདུག་སུ་གཅིག་ལ་ཡིན་ནའང་ཁོམ་གྱི་མེད་མཁན་དེ་ཚང་མ་ང་ཁོམ་གྱི་མེད་ཁོམ་མེད་ཁོམ་གྱི་མེད་ལབ་དོན་དག་དངོས་གནས་ག་རེ་བྱེད་ཀྱི་འདུག་བསམ་བསམ་དོན་དག་ཡོད་མཁན་གྱི་ལས་ཀ་ཞེ་དྲག་བྱེད་བྱེད་པ་བྱས་མཐོང་མ་སོང། དེ་ནས་ཡོང་སྟེ་མིག་གིས་ཁམས་འདྲ་བོ་ཅིག་ལ་མི་གཅིག་མི་གཅིག་ཅིག་ལུས་ཀྱི་ག་དུས་ན་བྱེད་དེ་ཅིག་བྱེད་པ་ཙམ་མ་ཡིན་པར་ག་དུས་ན་རྩོལ་བ་རྩོལ་བ་རྐྱང་རྐྱང་སྒོ་ནས་ལུས་འདི་ཀྱི་ལུས་ཀྱི་ནུས་པ་འདྲ་བོ་ཅིག་མ་བསྲུངས་ན་ལུས་ཀྱི་བཅུད་འདྲ་བོ་ཅིག་མ་བསྲུངས་ན་ཁ་སང་ཚན་རིག་པ་ཅིག་གིས་ཡག་པོ་ཞིག་གསུངས་སོང། ང་ཚོས་ནི་ཁོ་ཚོས་ཀྱི Biological Resources ལབ་ལུས་ཀྱི་ནུས་པ། དཔལ་འབྱོར། བཅུད་ཚང་མ་དེ་ང་ཚོ་གི་རྩོལ་བ་རྩོལ་བཅས་ཅིག་གི་བྱ་བ་ཅིག་ངང་ལ་ཟད་འགྲོ་གི་ཡོད་རེད། ད་ལུས་ཀྱི་བྱ་བ་རྩོལ་བཅས་ཀྱི་བྱ་བ་ཅིག་ངང་ལ་ཟད་འགྲོ་དུས་སྒང་ལ་ད་ཅིག་རྒྱུ་འདྲ་བོ་བྱས་ན་ཅིག་དོན་དག་མེད་ས་རྒྱུ་འཕྲོ་བརླག་བཏང་ན་ག་ཅན་བྱས་ན་སྤྲང་གོ་ཆགས་ཀྱི་རེད་བ། དེ་ནང་བཞིན་གྱི་སོ་སོ་གི་ནུས་པ་འདྲ་བོ་ཅིག་ཡག་པོ་ཅིག་ལུས་ལ་ནུས་པ་ཅིག་ཡོད་བསྡད་དུས་སྒང་ལ་དོན་དག་མེད་ས་ལ་བེད་སྤྱོད་བཏང་བཞག་ན་ག་ཅན་གྱི་ནུས་པ་ཟད་འགྲོ་གི་རེད། བཅུད་ཉམས་འགྲོ་གི་རེད་དབང་ཐང་ཉམས་འགྲོ་གི་རེད་དཔེར་ན་ཅིག། ནས་ན་ཚ་ཡིན་ན་འགོ་ཡ་ལས་སླ་བོ་འདྲ་བོ་ཅིག་བྱེད་ཨ་ནི། ནད་འགོས་ཚར་བ་ཡིན་ནས་ལམ་སང་དེ་གི་གནོད་པ་དེ་ཤུགས་ཆེན་པོ་ཡོང་ཡ་ཅིག་ཅིག་ཚེ་ཐུང་རུ་འགྲོ་ཡ་འདྲ་བོ་ཅིག་ད་ད་གང་ལྟར་ཐ་མ། མ་བདེ་བ་ཡོང་ཡ་ཅིག་ད་ཚེ་ཐུང་ཡ་འགྲོ་ཡ་ཅིག་ལ་འགྲོ་གི་ཡོད་དུས་སྒང་ལ། ད་གཙོ་ཆེ་ཤོས་དེ་ལུས་དེ། ལུས་ལུས་དེ་ཏོག་ཙམ་ཅིག་ངལ་གསོ་བཅུག། ལུས་དེ་དེའི་ཚེ་ཅིག། གནས་ཆ་ཅིག་ངང་ལ་བཞག་ཐུབ། ཨ་ནི་ཅིག་དོན་དག་མེད་ས་གི་དོན་དག་ཡོད་དོན་དག་ཡོད་པ་གི་ལས་ཀ་དང་མེད་པ་ཡིན། གི་ལས་ཀ་དེ་ཚོ་ལ་དབྱེ་བ་ཕྱེ་ཐུབ། མེད་པ་དེ་ཚོ་སྤང་ཐུབ། ཡོད་པ་དེ་ཚོ་དང་དུ་བླང་ཐུབ། ཨ་ནི་དེ་འདྲས་བྱས་པ་ཡིན་ན་ད་ཕན་ཐོགས་ཡོང་གི་ཡོད་པ་དེ་ད་དངོས་ཡོད་གནས་ཚུལ་ཆགས་དགོས་རེད་ད་ཁོང་ཚོ་ལ་ང་ཚོ་བསླབ་ཡག་འདྲ་བོ་དེ་འདྲའི་ཐོག་ནས་བསླབ་དགོས་རེད། ཁོང་གིས་ལུས་ཀྱི་རྩོལ་བ་དོན་མེད་དུ་བྱེད་མི་ཉན་པར་གསུངས་པ་དེ་ལ་གོ་བ་ལེན་མ་ནོར་བ་བྱས་ནས། ལུས་འགུལ་རྒྱུ་མེད་པར་ཉལ་ས་ལ་ཉལ་འདུག་གསུང་གི་མེད་པ་ཞིག་རེད། གཙོ་བོ་སེམས་ལ་ངལ་བ་བཟོ་མཁན་གྱི་ལུས་ཀྱི་རྩོལ་བ་ལ་གསུང་གི་ཡོད་པ་ཞིག་ཡིན་པ་རེད། དཔེར་ན་ཡོ་ག་དང་ལུས་སྦྱོང་བྱེད་དུས་སེམས་ལྷོད་དུ་གཏོང་བ་དང་ལུས་ཕྱི་ནང་གི་ནུས་པ་དོ་མཉམ་དུ་གཏོང་གི་ཡོད་པ་ལ་བརྟེན་ནས་ལུས་གཡོ་འགུལ་བྱེད་དགོས་པ་དེ་ཁོང་གིས་སློབ་ཁྲིད་གནང་བའི་བོད་ཀྱི་ཡོ་གའམ་རྩ་རླུང་འཕྲུལ་འཁོར་གྱི་ཆ་ཤས་ཤིག་ཡིན་པ་རེད། དེའི་རྒྱུ་མཚན་ནི་ཡོ་ག་དང་རྩ་རླུང་འཕྲུལ་འཁོར་ཉམས་ལེན་བྱེད་པའི་སྐབས་སུ་དེས་ལུས་ཀྱི་ནུས་པ་དོ་མཉམ་པོ་བྱེད་ཀྱི་ཡོད་པ་དེ་རེད། འོན་ཀྱང་སེམས་ཁྲལ་གྱི་ངང་ནས་རང་གིས་རང་ལ་བྲེལ་བ་ཆེ་བའི་མི་ཚེ་བསྐྱལ་ན། ལུས་ཀྱི་ནུས་པ་རྫོགས་པ་དང་དོ་མི་མཉམ་པ་ཆགས་ནས་དཀའ་ངལ་ཡོང་གི་ཡོད་པ་ཞིག་ཡིན་པ་རེད། ཡང་སྒོ་གསུམ་ལས་ངག་གི་སྒོ་ནས་ཉམས་ལེན་ཇི་ལྟར་བྱེད་དགོས་ཡོད་པའི་སྐོར་ལ་ཁོང་གིས་གསུངས་དོན། དཔེར་ན་ངག་འདྲ་བོ་ཅིག་ཆ་བཞག་ན། མང་ཆེ་བ་གིས་མི་ཁམས་མང་ཆེ་བ་དེ་སྐད་ཆ་བཤད་ཡ་དེ་མང་དྲགས་གོ་རེད། སྐད་ཆ་དོན་དག་མེད་མཁན་སྐད་ཆ་བཤད་ཡ་དེ་མང་དྲགས། མི་ལ་སྐྱོན་བརྗོད་བྱེད་ཡ་གི་སྐད་ཆ་དེ་མང་དྲགས། མི་ལ་དམའ་འབེབས་བྱེད་ཡ་སྐད་ཆ་དེ་མང་དྲགས། དམའ་འབེབས་དངོས་གནས་བྱས་ནས་བྱེད་དགོས་པའི་རྒྱུ་མཚན་ཡོད་མ་རེད་སྐྱོན་བརྗོད་བྱེད་དགོས་པའི་རྒྱུ་མཚན་ཡོད་མ་རེད་སོ་སོ་སེམས་པ་མ་སྐྱིད་པ་དང་མ་བདེ་བ་དང་འཇིགས་སྣང་ཅིག་ཡོད་དུས་སྒང་ལ་ད་དེ་ཅི་བྱེད་འདི་བྱེད་འདྲ་བོ་ཞེ་དྲག་ཅིག་མ་རྙེད་དུས་སྒང་ལ་དེ་ཁ་ནས་ཅི་དྲན་བཤད་དུས་སྒང་ལ། སུ་སོ་སོར་སྐྱོན་བརྗོད་བྱེད་མཁན་ཉུང་ཉུང་བ་རེད་གཞན་དག་ལ་སྐྱོན་བརྗོད་བྱེད་མཁན་མང་པོ་བ་རེད། དེ་གཞན་དག་ལ་སྐྱོན་བརྗོད་བྱེད་དུས་སྒང་ལ་ལན་གཅིག་རག་གི་རེད་ལན་གཅིག་ལ་ལ་སྤྱིར་མི་གང་ཟག་གཉིས་ཀྱི་བར་དུ་ཡིན་ན་འཁྲུག་པ་ཤོར་གྱི་རེད་ནང་མི་ནང་མི་གཅིག་གི་བར་དུ་ཡིན་ན་འཁྲུག་པ་ཤོར་གྱི་རེད་སྤྱི་ཚོགས་ཅིག་ནང་ལ་ཡིན་ན་མ་བདེ་བ་ཡོང་ཡ་ཚང་མ་དེ་ཁ་མ་བདེ་བ་གི་ཁ་གྲགས་བཞིན་དུ་ཁ་གྲགས་ཡ་དེ་ལ་བསམ་བློ་ཡག་པོ་མ་བཏང་བ་གི་རྐྱེན་རེད། དེ་འདྲ་ཡིན་དུས་སྒང་ལ་ཏོག་ཙམ་ཅིག་ཁ་ཉུང་ཉུང་བྱས། ཏོག་ཙམ་ཅིག་ངག་བརྗོད་མེད་ངང་ལ་བཞག། ག་དུས་ནས་གཅིག་བཤད་སྙིང་བྲོ་གི་འདུག་ན་དང་པོ་བཤད་སྙིང་ཅིག་བྲོ་ན་བསམ་བློ་བཏང་བཤད་ཡ་དེ་ག་རེ་དང་དོན་དག་ཅིག་བསམ་བློ་བཏང། སོ་སོ་ལ་ཕན་ས་རེད་མ་རེད་གཞན་ལ་གནོད་ས་རེད་མ་རེད་སྤྱི་ཚོགས་ལ་འཐབ་འཁྲུག་ཡོང་ས་རེད་མ་རེད་བསམ་བློ་ཡག་པོ་ཅིག་བཏང་ཁ་མ་གྲགས་སྔོན་ནས་ཨ་ནི་ཕན་ཐོགས་ཅིག་འདུག་ན། ཁ་དེ་གྲགས། ད་ཕན་ཐོགས་མི་འདུག་ན་ཧ་གོ་ན་ད་ངག་བཅད་བྱེད་གནས་སྐབས། ད་ངག་བཅད་བྱེད་ནས་ཅིག་ཨུ་ཚུགས་འདྲ་པོ་བྱེད་ནས་ངག་བཅད་བྱེད་དགོས་པ་ཡིན་ནས་ད་ཨུ་ཚུགས་བྱེད་རང་བྱེད་དགོས་ཡ་མ་རེད་ད་ཅིག་ང་ཚོ་ལབ་གི་རེད་དམིགས་བསལ་གི་དམིགས་བསལ་གི་ངག་བཅད་སྟངས་འདྲ་པོ་ཅིག་ལབ། ཨ་ནི། བརྗོད་མེད་བརྗོད་དུ་མེད་པའི་ཡེ་ཤེས་ཟེར་དུས་སྒང་ལ་ད་ཅིག། དེ། ངག་བཅད་སྟངས་དེ་ཉམས་ལེན་དམིགས་བསལ་དམིགས་བསལ་ཐུན་མོང་མ་ཡིན་པའི་ཉམས་ལེན་ལབ་སྟངས་དེ་འདྲ་ཡོད་རེད།
སྒོ་གསུམ་གྱི་ཉམས་ལེན་ལས་སེམས་ཀྱི་ཉམས་ལེན་གྱི་སྐོར་ལ་གསུངས་པར།

ག་ལེ་ག་ལེ་སེམས་དེ་མ་བཅིངས་གནས་ཐུབ་པ་ཡིན་ན། ཨ་ནི་ཚོར་བ་དེ་ཉུང་རུ་འགྲོ། སེམས་དེ་བདེ་རུ་འགྲོ། ལུས། ཨ་ནི་ཅིག་ནད་ན་ཚ་དེ་ཉུང་རུ་འགྲོ་བ་ད་དེ་འདྲས་ཀྱི་བསླབ་དགོས་རེད། དེ་འདྲས་ཀྱི་བསླབ་དུས་སྒང་ལ་ད་ཁོང་ཚོའི་ཉམས་ལེན་བྱེད་སྟངས་དེ། བརྒྱ་ཆ་བརྒྱ་ཐམ་པ་ང་ཚོ་གི་ཆོས་ཟེར་དུས་སྒང་ལ་ཅིག་ཆོས་ལུགས། དཔེར་ན་ནང་པའི་ཆོས་རེད་ལབ་ཡ་དེ་ཡིན་གཅིག་མིན་གཅིག་ནང་པའི་ཆོས་རེད་ལབ་དགོས་དགོས་པ་མ་རེད། ད་དེ་སེམས་ཀྱི་ཉམས་ལེན་དེ། ལུས་ཀྱི་ཉམས་ལེན་དེ་ངག་གི་ཉམས་ལེན་དེ། ད་ཅིག་ཚང་མ་དེ་གཅིག་འགྲོ་བ་ཡོངས་སུ་རྫོགས་པ་གི། བསམ་བློ་ནང་བསམ་བློའི་ཡོན་ཏན་རྒྱུད་ཀྱི་ཡོན་ཏན་གཅིག་རེད། རྒྱུད་ཀྱི་ཡིན་ལུགས་གཅིག་རེད་ཡིན་ལུགས་དེ་ངོ་ཤེས་ན་ཉམས་ལེན་གཅིག་འགྱུར་ཡག་རེད་ཉམས་ལེན་དེ་འགྱུར་ཐུབ་ན་དེ་ལ་རང་བཞིན་གྱིས་ཕན་ཐོགས་ཡིན་གཅིག་མིན་གཅིག་ཐ་སྙད་གཅིག་ཆོས་གཅིག་གི་མིང་བཏགས་ནས་བྱེད་དགོས་ཡ་དེ་མི་འདུག་ཟེར་ན་ད་ང་ཚོ་ཤུགས་རྒྱག་དགོས་བ་མ་རེད་ཅིག་ཚོགས་ཆེན་ཞུ་ན་ཡང་དེ་འདྲ་བྱེད་པ་ཡིན་ན་ཅིག་དེ་དེ་བ་ལ་ཆོས་བྱེད་མཁན་ཡེ་ཤུ་ཆོས་བྱེད་མཁན་མང་པོ་རེད་ཆོས་ལ་ཡིད་ཆེས་མེད་མཁན་མི་མང་པོ་རེད་ཚང་མ་གིས་ཅིག་ཁ་ཤས་ཀི་བསམ་དུས་སྒང་ལ་ད་ཆོས་སྐད་ཆ་བཤད་ཀི་འདུག་བསམ་ནས་ཞེད་སྣང་བྱེད་མཁན་ཡོད་རེད་ཁ་ཤས་བསམ་དུས་ད་ཁོ་ཡང་ང་ཚོ་ཆོས་བསྒྱུར་ཡ་རེད་བསམ་ནས་ཞེད་སྣང་བྱེད་མཁན་ཡོད་རེད་ཡིན་ནའི་ཉམས་ལེན་བསླབ་ཡ་དོན་དག་ལ་ཡིན་གཅིག་མིན་གཅིག་ཆོས་ཀི་ཐ་སྙད་དེ་དེ་གི་སྒམ་དེ་ནང་བླུག་འགྲོ་དེ་བཏགས་མིང་དེ་བཏགས་དེ་བྱེད་ན་འགྲིག་གི་ལབ་དགོས་ཡ་མི་འདུག་ཟེར་ན་ང་ཚོ་ཉམས་ལེན་རང་ལབ་ནས་ཨོ་ད་དེ་འདྲ་བྱེད་དགོས་རེད་དེ་འདྲ་བྱེད་དུས་སྒང་ལ་ཁོང་ཚོ་ད་ལྟ་ཞིབ་འཇུག་བྱེད་མཁན་དེ་ད་ལྟ་སྨན་ཁང་དང་མཐོ་སློབ་གལ་ཆེན་པོ་དེ་ད་ལྟ Pennsylvania སྨན་ཁང་གལ་ཆེན་པོ་དེ་ནང་ལ་ཚན་རིག་པ་ཞིབ་འཇུག་བྱེད་མཁན་ཁོ་རང་ཚོ་རང་གིས་མཉམ་དུ་ལས་ཀ་བྱས་ནས་མ་གཏོགས་ཅི་ང་ཚོ་བྱས་ན་ད་བླ་མ་ཅིག་ཡིན་པའི་ཆ་ནས་ང་ཚོ་ཞིབ་འཇུག་བྱེད་སྟངས་ང་ཚོ་དམིགས་བསལ་ཤེས་ཀྱི་མ་རེད་བ། ད་ཆོས་སྐོར་ལ་དེ་ཚོ་སྐོར་ལ་ང་ཚོས་ཏོག་ཙམ་བཤད་ཡོད་རེད་མ་གཏོགས་ཅི་ཞིབ་འཇུག་བྱེད་སྟངས་ཁོང་ཚོ་མཉམ་དུ་མཉམ་རུབ་ཀྱི་ལས་ཀ་བྱས་ནས་ཨ་ནི་མི་དེ་ཚོ་ཞིབ་འཇུག་བྱེད་མཁན་གྱི་མི་དེ་ཚོ་ཁོ་ཆོས་པ་དེ་འདྲ་ཡིན་པའི་ངེས་པ་གང་ཡང་ཡོད་མ་རེད། འཕྲོད་བསྟེན་དང་དེ་འདྲ་ལ་ལས་ཀ་བྱེད་མཁན་དེ་འདྲ་རེད། ད་ག་འདྲ་གཞན་ཕན་ཀུན་སློང་གི་མི་དེ་ཚོ་རེད་ཡིན་ནའི་ཆོས་བརྒྱུད་གཅིག་བྱས་པ་དེ་འདྲ་གང་ཡང་ཡོད་མ་རེད།
གོང་ནས་ཞུས་པ་ལྟར་དེ་ལྟ་བུའི་ཉམས་ལེན་དེ་འཕྲོད་བསྟེན་ལས་མི་ཁག་གི་ཐོག་ལ་ཚོད་ལྟ་བྱས་པར་གྲུབ་འབྲས་བཟང་པོ་ཐོབ་ཡོད་པ་རེད། སྤྱི་བཏང་འཛམ་གླིང་སྤྱི་ཡོངས་སོགས་པ་བྱས་ཁྱད་པར་དུ་ནུབ་ཕྱོགས་ལུང་པ་ལ་ཡིན་ན་ཆ་ཆ་བཞག་བྱས་དེའི་ནང་ནས་ཁྱད་པར་དུ་ད་ལྟ་འཕྲོད་བསྟེན་ལས་ཁུངས་ཀྱི་མི་ལ་གཞན་ཕན་བྱེད་མཁན་གྱི། The Health Giver། Care Giver། དེ་ཚོ་ལ་བརྒྱ་ཆ་ལྔ་བཅུ་ལ་ལྷག་ཁོང་ཚོ་ག་དུས་ཡིན་ནས་ད་ཁོང་ཚོ་དེ་ལ་ཨིན་ཇི་སྐད་ལ Burn Out ལབ་འདུག་བ་ད་གང་ལྟར་ཅིག་ཐང་ཆད་ནས་ཐང་ཆད་ནུས་པ་ཉམས་བསམ་སྟོབས་ཉམས་སོ་སོ་གི་ཐུན་མོང་མ་ཡིན་པའི་ཡོན་ཏན་ཤེས་ཡོན་ཨ་ནས་ཕན་པ་བྱེད་ཡག་གི་ཀུན་སློང་དེ་ཚོ་ཚང་མ་རྩལ་དུ་བཏོན་མ་ཐུབ་པའི་གི་མ་ཐུབ་པའི་གི་སྐྱོན་དེ་ད་དེ་སོ་སོའི་ནུས་པ་དེ་ཉམས་འགྲོ་བ་དེ་འདྲ་དེ་འདྲའི་ཉམས་པའི་སྐྱོན་ཡོད་རེད།

ད་ཅིག་ཁུངས་སྐྱེལ་ཐུབ་ཀྱི་འདུག་ཨོ་སི་ཉམས་ལེན་དེ་གིས་ཕན་ཐོགས་ཅིག་བླ་མ་གཅིག་གིས་ཁྲི་གཅིག་གི་སྒང་ལ་བསྡད་ནས་གཅིག་གཅིག་ཡོད་རེད་གཉིས་གཉིས་ཡོད་རེད་འདྲེ་ཡོད་རེད་ལྷ་ཡོད་རེད་མི་ཡོད་རེད་ནང་ནས་བཤད་མ་བསྡད་པར་ས་ཞིབ་འཇུག་བྱས་ནས་ཚེ་ཞིབ་འཇུག་རང་གི་ལས་ཁུངས་ནང་ལ་ཡིན་སློབ་གྲྭ་ནང་ལ་ཞིབ་འཇུག་བྱས་ནས་ཕན་པ་ཅིག་འདུག་ད་དེ་འདྲས་ཅིག་བསྟན་ཐུབ་པ་ཡིན་ན་ང་ཚོ་སྤྱི་ཚོགས་ལ་ཕན་པ་རྒྱ་ཆེན་པོ་ཡོང་གི་འདུག་ཨོ་དེ་རེད།

ཉམས་ལེན་འདི་ཡིས་ནུས་པ་ཚོར་གྱི་འདུག་ཅེས་དང། གཅིག་གིས་ང་ཡི་ལས་ཀ་བྱེད་དུས་གནམ་ས་བླ་འོག་འགྱུར་བ་ལྟ་བུ་འགྱུར་བ་སོང་ཡོད་པའི་ཚོར་གྱི་འདུག་ཡང་གཞན་ཞིག་གིས་འདི་ནི་རང་བཅོས་ཐབས་ལ་དག་པ་མྱོང་མ་མྱོང་བའི་ཚིགས་ངེས་ཅན་ཞིག་སླེབས་པའི་ཚོར་བ་འདུག་ཅེས་དང། གཅིག་གིས་གཡོ་བ་མེད་པའི་ངང་གནས་དུས་དེ་ཡིས་ང་ཚོ་ལ་སྤུས་ཚད་ཡོད་པའི་ཞི་བའི་སྒོ་མོ་འབྱེད་རྒྱུ་ཡོད་པ་དང། འདི་ཡིས་ང་ཚོ་ཡི་རང་བཞིན་ཤེས་རྒྱ་ཆེ་རུ་གཏོང་རྒྱུ་གི་ཡོད། ཡང་གཞན་ཞིག་གིས་ང་ལ་འདུན་པ་གང་ཡོད་པ་དེ་ང་རང་གི་ནང་དུ་འདུག་ཅེས་དང། ཡང་ནད་པ་ཞིག་གིས་ད་ང་རང་འཇིགས་སྣང་དང་དུ་ལེན་ཐུབ་ཀྱི་འདུག་པར་འཇིགས་སྣང་ལས་གཡོལ་ཐབས་བྱེད་ཀྱི་མེད་ཅེས་དང། གཞན་ཞིག་གིས། ངའི་ལས་ཀ་བྱེད་ས་དང་མི་གཞན་དང་མཉམ་དུ་འབྲེལ་བ་བྱེད་ཐུབ་རྒྱུ་ལ་ཕན་པ་མ་ཚད། དཀའ་ངལ་མྱོང་བཞིན་པའི་མི་ལ་རོགས་པ་བྱེད་རྒྱུའི་འབད་བརྩོན་བྱེད་རྒྱུ་ཡིན་ཅེས་དང། དེའི་རྗེས་དུ་གཞན་ཞིག་གིས། ང་རང་གིས་རང་སུ་ཡིན་པ་འཚོལ་ཞིབ་བྱེད་པའི་འགྲུལ་བཞུད་འདི་ཡིས་ང་ལ་སྤྲོ་བ་སྤྲོད་ཀྱི་འདུག་ཅེས་སོགས་བརྗོད་ཡོད་པ་རེད། གསན་མཁན་རྣམ་པ་ཚང་ཐེངས་འདིའི་ང་ཚོའི་ལས་རིམ་འདི་ད་ལྟ་སྙན་སྒྲོན་ཞུས་ཚར་བ་ཡིན། ཁྱེད་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་བཀའ་དྲིན་ཆེ།